ལགས་སོ། འཁྱལ་གཏམ་གསན་མཁན་ཚང་མ་ལ་ང་འཇམ་དབྱངས་ཕུན་ཚོགས་ངོས་ནས་འཚམས་འདྲི་ཞུ་ཡ་ཡིན་ད། ཨོ་རྒྱན་ང་གཉིས་ཀྱི་ཉེ་ལམ་ལེ་ཚན་མང་པོ་ཅིག་མཉམ་དུ་བཟོ་ཡ་རག་ཡོད་མ་རེད་ཡིན་ན་ད་ལེ་ང་གཉིས་མཉམ་དུ་འཛོམས་དེ་ཡོད་ཨོ་རྒྱན་ཁོ་ད་ང་སྔོན་མ་ཨ་རི་ཡོད་དུས་སྒང་ལ་ཨོ་རྒྱན་རྒྱ་གར་ལ་ཡོད་རེད་ད་ལྟ་ང་རྒྱ་གར་ལ་ཡོད་ཨོ་རྒྱན་ཨ་རི་ལ་ཡོད་རེད་ཡིན་ན་ད། བསྐྱར་དུ་ལེ་ཚན་ཅིག་བཟོ་ཡ་བྱུང་བ་དགའ་བོ་བྱུང་སོང་ཨོ་རྒྱན་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་འཇམ་དབྱངས། ད་ང་འཁྱལ་གཏམ་གསན་མཁན་ཚང་མ་ལོ་ལ་ང་ཨོ་རྒྱན་ཆོས་གྲུབ་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་འཇམ་དབྱངས་མཉམ་དུ་དུས་ཚོད་རིང་པོ་རྗེས་ལ་ལེ་ཚན་བཟོ་བ་འདི་ང་ཡ་དགའ་བོ་བྱུང་སྤྱིར་བཏང་ངེད་ཀྱི་སྙིང་ཉེ་ལ། ང་རང་གི་ལས་རེས་འདི་འདྲའི་བཟོད་ཐབས་ཤིག་འདུག་གཙོས་སྐྱོང་བྱེད་ན་ཡག་པོ་ཡོང་གི་འདུག་དཀའ་ལས་ཞུ་འདུག་ད་འཇམ་དབྱངས་ཁྱེད་བར་ལོ་བདེ་བོ་འགྲོ་ཞུ་འདུག།

ལྟ་གྲུབ་སྨྲ་བ་དེ་ནི་དགེ་རྒན་ཟེར་ན་ཆབ་སྲིད་ཀྱི་ལས་འགུལ་བ་མང་པོ་གཅིག་གིས་བྱེད་མྱོང་མཁན་གྱི་ད་སུ་ཟན་སོན་ཀྲག་ཟེར་མཁན་བུད་མེད་ཅིག་རེད་བཞག་མོ་རང་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་སོ་གསུམ་ལོར་འཁྲུངས་པ་དང་དེ་ཉིས་སྟོང་བཞི་ལོ་ལ་མོ་རང་སྐུ་མྱ་ངན་ལས་འདས་བཞག་ད་ག་རེ་རེད་ཚེ་རྫོགས་བཞག་དེ་ནི་མོ་རང་གིས་སྒྱུ་རྩལ་གྱི་ཐོག་ལ་སྒྱུ་རྩལ་དང་དེ་ནི་མཛེས་རྩལ་ལབ་དགོས་རེད་དེ་འདྲའི་སྒང་ལ་མོ་རང་གིས་ལྟ་གྲུབ་དང་བསམ་མནོ་ཤུགས་ཆེན་པོ་ཡོད་མཁན་གྱི་གང་ཟག་ཅིག་རེད་བཞག་ད་དེ་རིང་གི་ང་ཚོ་ལེ་ཚན་འདི་པར་ལེན་སྐོར་ལ on photography ལབ་ནས་ད་པར་རྒྱག་ཡས་ཀྱི་ད་དེ་དེང་སང་གི་དུས་ཚོད་ལ་དཔེ་དར་གྱི་འདུག་ག་ལ་མོ་སྔོན་མ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ཅིག་ལ་འདི་རྩོམ་ཅིག་བྲིས་བཞག་དེ་ནི་དེའི་སྐོར་ལ་བགྲོ་གླེང་བྱེད་ཡས་ཡིན་ཨུ་རྒྱན། ཨ་ནི་ཨུ་རྒྱན་ཁྱེད་རང་གིས་རྩོམ་འདི་ག་ལ་བར་ག་རེ་འདྲ་བོ་ཅིག་མཐོང་སོང་འདྲ་བོ་ཅིག་ན་ད་མོ་རང་གི་རྩོམ་འདི་གང་ཙག་ཅིག་ཀློག་དུས་སྒང་ལ་ད། གཅིག་ང་ཚོར་བ་ཤུགས་ཆེན་པོ་ག་རེ་རེད་ཟེར་ན། པར་ལེན་མོ་གིས་ད་རྩོམ་གི་ཆེད་བརྗོད་དེ་ད་དཔེ་སྟབས་བདེ་བོ་ཅིག on photography ཟེར་ར་པར་ལེན་སྐོར་ལ་འདྲ་བོ་ཟེར་ར་པར་ལེན་གི་ཐོག་ལ་འདྲ་བོ་ལབ་དགོས་ར་ད་པར་ལེན་སྒང་ལ་མོ་རང་གིས་རྩོམ་ཅིག་བྲིས་ཤག་བྱུང་རྒྱུ་དེ་དེབ་འདིའི་ནང་ལོགས་ལ་རྩོམ་མང་པོ་ཡོད་པ་ཅིག་ནང་ནས་ང་ཚོ་གི་རྩོམ་དང་པོ་དེ་བདམས་པ་རེད། རྩོམ་དེ་ཀློག་ཚར་བའི་རྗེས་ལ་དངོས་གནས་ངས་ག་རེ་དྲན་སོང་ལབ་ན། མོ་གི་བདུན་ཅུ་ལོ་བདུན་ཅུ་དང་སུམ་ཅུ་བཞི་བཅུ་སྔོན་ལ་མོ་གི་རྩོམ་འབྲི་སྦྱོར་དེ་ད་ལྟ་ཡང་ཧ་ཅང་གི་དོན་ལ་གནས་པ་ཅིག་དང་འབྲེལ་བ་ཡོད་པ་ཅིག་ཏུ་མཐོང་སོང་ར། མོ་གི་ལུང་བསྟན་གྱི་ཚུལ་དུ་ད་ང་ཚོ་བོད་པ་འདྲ་བོ་ཅིག་ན་གཏེར་མ་ལབ་འགྲོ་དང་བླ་མ་གི་བཀའ་ལུང་ལབ་འགྲོ་དེ་འདྲ་མང་པོ་ཅིག་ཡོད་རེད་པ། མ་འོངས་པ་སྟོན་ཡས་ཀྱི་ལུང་བསྟན། ད་མོ་གི་ལུང་བསྟན་ད་ཅི་ཁ་རོ་དེ་འདྲའི་གི་ད་ཡོད་མ་རེད་དེ་ཡིན་ན་ཡང་མོ་རང་གི་སྐད་ཆ་མང་པོ་ཅིག་ད་ལྟ་ཡང་དེང་སང་དམིགས་བསལ་གྱི་དེང་སང་དུས་ཚོད་ལ་ང་ཚོ་ད་པར་རྒྱག་ཡ་དང་བརྙན་ཐུང་བཟོ་ཡ་དང་ད་འདི་ལག་ཐོག་ཁ་པར་མི་ཡོད་ཚད་ཚང་མ་གིས་ད་འདི་ལྟ་དབུགས་བཏང་བ་ནང་བཞིན་བྱེད་སྡོད་ཀྱི་ཡོད་རེད་པ། དེ་རྗེས་མོ་གི་རྩོམ་འདི་ད་ལྟ་དང་ད་ལྟ་ཡང་ཧ་ཅང་གི་འབྲེལ་བ་ཆེན་པོ་འདྲ་བོ་ཅིག་མཐོང་སོང། ཨོ་འཇམ་དབྱངས་ཁྱོད་རང་གི་རྩོམ་འདི་ཀློག་ཚར་བའི་ཚོར་བ་ག་འདྲ་འདྲ་བོ་ཅིག་བྱུང། ད་འདི་ང་གཉིས་གཅིག་པ་འདྲ་ཡིན་ས་རེད་སྤྱིར་བཏང་འདི་དེབ་འདི་ཁོ་རང་སྐད་གྲགས་ཆེན་པོ་ཞིག་བྱས་ང་སྔོན་མ་ནས་གོ་བྱུང་ར། ཡིན་ན་དམིགས་བསལ་ཀློག་ཡ་གོ་སྐབས་བྱུང་མ་སོང། ད་ལན་འདི་ང་གཉིས་ཀྱི་ལེ་ཚན་འདི་བཟོ་ལབ་དུས་ད་དེབ་འདི་རྐང་བཙུགས་བྱས་ཀློག་བྱས་ར་དམིགས་བསལ་ད་ལྟ་ང་ཚོ་བརྗོད་གཞི་ད་འདི་ངས་ལབ་པ་ནང་བཞིན་རེད་དེབ་འདི་གི་ད་ག་རེ་རེད་ལེའུ་དང་པོ་འདི་རོགས་ར་ད་ལེའུ་དང་པོ་འདི་རོགས་ཞིག་ཡོད་འདུག་ང་ཡང་ཚོར་བ་འདི་རོགས་ཞིག་ལས་ག་རེ་རེད་དེབ་འདི་སྤྱིར་བཏང་ལོ་བཞི་བཅུ་ལྔ་བཅུ་ཕྱིན་ཚར་བ་ཡིན་གང་ཞིག་ལ་ཡང་ཅིག་ད་ལྟ་ནས་ཅིག་འབྲེལ་བ་ཡོད་སྡོད་ཀྱི་འདུག་བརྗོད་རོགས

བཙོན་ནས་ཐར་བྱས་ཕྱི་ལོགས་འགྲོ་གི་རེད་ལ་བྲག་ཕུག་ཕྱི་ལོགས་མར་དོན་བྱས། བྲག་ཕུག་ཕྱི་ལོགས་མར་དོན་པའི་སྐབས་སུ་ད་དངོས་ཡོད་ཀྱི་འཛམ་གླིང་མཐོང་རོགས་དང་པོ་མིག་མཐོང་དུས་མ་བདེ་བ་ཞེ་པོ་བྱེད། ད་འོད་འོད་ཤུགས་ཤུགས་ཆེན་པོ་རེད་འདི་འདི་ཞེས་མ་བདེ་བ་བྱེད། ཡིན་ག་ལེ་ག་ལེ་ག་ལེ་ག་ལེ་དངོས་དེ་ར་འཕྲོད་བྱེད་རོགས། ཨོ་ད་གིན་ང་ཚོ་བྲག་ཕུག་ནང་མཐོང་གོས་དེ་ནོར་བ་རེད་ཟེར་རོགས། ད་ད་དངོས་ཡོད་ལབ་ན་དེ་འདྲས་འགྲོ་བྱེད་རེད་ཟེར་བ་ལ་ནི་མི་གཅིག་ཨེ་འདྲས་ད་སོ་སོ་ངེས་པ་རྙེད་བ་ལ་འོ་རོགས་ད། དེ་འདྲའི་དོགས་གཞི་མཐོ་བ་བྱུང་ཚེ། བྲག་ཕུག་ནང་ཕར་ཡང་བསྐྱར་ལོག་གི་རེད་ཟེར་བ་མི་འདི། མི་འདི་བྲག་ཕུག་ནང་ཕར་ཡང་བསྐྱར་ལོག་བྱས་མི་གཉིས་འདི་ངེད་ལ་ཁོ་རང་རོགས་པ་གཉིས་ཡོད་རོག་བཙོན་ནང་བཅུག་བཞག་གི་ཡོད་ཁོ་རང་གཉིས་ལ་འཛམ་གླིང་འདི་རང་ག་བདེ་ཡོད་རོག་བྲག་ཕུག་གི་འཛམ་གླིང་རང་ག་བདེ་ཡོད་རོག་གྲིབ་ནག་དེ་རེད་འདི་གི་འཛམ་གླིང་རང་ག་བདེ་འདུག་བྱང་མི་མི་ཕར་ལོག་བྱས་ལབ་ཇོ་བྱང་གི་ང་ཚོས་གི་གྱང་ལ་མཐོང་བ་དེ་འདི་འཛམ་གླིང་དངོས་གནས་རེད་མི་འདུག་འདི་གྲིབ་ནག་རེད་ཤག་རོག་འདི་གྲིབ་ནག་རེད་ཤག་དངོས་ཡོད་ལབ་ན་ཁག་ཁག་འདུག་ལབ་འགྲེལ་བཤད་བརྒྱབ་པའི་སྐབས་སུ

ས་སྤྱི་བཏང་གི་མཐོང་ཐོས་སྦྱོར་འདི་གར་འགྲོ་ཞེས་འགྲེལ་བཤད་བརྒྱབ་འདུག་གཅིག་འོ་འདི་ག་གཅིག་ལབ་ན། ད་མོས་གི་ཇི་ལྟར་པར་ལས་དེ་ཅ་ལག་དེ་ད་དེང་རབས་ཀྱི་ཅ་ལག་ཆགས་གོ་རེད essentially ད modern modern ལའོ་ར་དེང་དེང་སང་ད་ཚན་རིག་ཡར་རྒྱས་འགྲོ་ནས་འཕྲུལ་ཆས་ཡར་རྒྱས་འགྲོ་ནས་འཕྲུལ་ཆས་ཀྱི་འཕྲུལ་ཆས་ཤིག་ཆགས་ནས་ཅ་ལག་གཅིག་ལ་དོ་སྔོན་མ་གི་ད་གནའ་རབས་གནའ་རབས་ནས་ཡོད་པ་གཅིག་མ་རེད་དོ་པར་ལས་དེ། ཉེ་བའི་ཆར་ལ་དེང་རབས་ཀྱི་ད་ཡོ་རོབ་ནང་ལ་དེང་རབས་ལ་དེ་འགོ་བཙུགས་ནས་ད་དེ་གི་གྲུབ་འབྲས་ཀྱི་ཅ་ལག་གཅིག་ཆགས་ཀྱི་དོ་པར་ལས་དེང་རབས་ཀྱི་ཅ་ལག་གཅིག་རེད་དེ་ནི། པར་དེ་གི་དེ་ནི། པར་དེ་ཅ་ལག་གཅིག་རྒྱབ་དུས་སྐབས་ལ་དེ་ནི། ང་ཚོ་གི་འཚོ་བ་ནང་ལ་གཅིག་ད་མོ་གི་སྐད་ཆ་གཅིག་ང་གར་དྲིངས་ད་ན། པར་དེ།

རོ། ད་ཡིན་ན་འདི་ངེད་ཀྱིས་མགོ་ཐུག་ཚང་བྱས་ཡོང་ན་ད་གིན། ག་ལ་བ་རེད།
མོ་རང་གི་ལབ་ཤག་པར་ལས་འདི་ག་རེ་རེད་ཁྱེད་རང་གི་འགྲེལ་བཤད་རྒྱག་པ་ནང་བཞིན་རེད་ཡི་གེ་བྲིས་པ་དང་རི་མོ་བྲིས་པ་ཡིན་ན་ང་ཚོས་དངོས་ཡོད་གནས་སྟངས་ཅིག་ག་ལ་ད་ག་ལ་བ་སྐད་ཆ་ཙམ་མ་ཤོད་ན་ད་ཅིག་འདི་ག་ལ statement ཅིག་ཁོ་རང་དངོས་ཡོད་གནས་སྟངས་འགྲེལ་བརྗོད་བྱེད་ཐབས་ཤིག་འོ་རེད་རེད་ཨ་ཡིན་ན་ཕ་གི་ཁྱེད་རང་ལ་ན་ཤེས

དྲན་པར་མང་པོ་འདུག་ཡང་ང་ཚོ་ག་རེ་བྱེད་ཐབས་ཤེས་བྱེད་དགོས་ལབ་ན་ཨོ་ད་མི་སྐྱོ་པོ་ལབ་ན་ང་ཚོས་ཀྱི་ག་འདྲའི་འདུ་འགོ་ཡོད་མེད་ཀྱི་སྔོན་ནས་ཁོ་རང་སྣང་བ་ཞིག་ཡོད་རོགས་སྔོན་ནས་ཀླད་པ་ནང་ལ་ཡོད་རོགས་ད་འདི་པར་ནང་ཐེབས་པའི་ཐབས་ཤེས་བྱེད་དགོས་རོགས་འདི་ཡིན་དུས་པར་ནང་ལོགས་ལ་ང་ཚོ་གདམ་ག་མང་པོ་བྱེད་དགོས་རོགས་སྤྱི་ཚོགས་ལ་ད་ང་ཚོས་ཀྱི་པར་ཐེངས་མ་གཅིག་རྒྱག་བ་ཙམ་གྱིས་ཨོ་འདི་ཏག་ཏག་སླེབས་མ་སོང་མི་སྐྱོ་པོ་ལབ་ན་འདི་འདྲའི་མཐོང་མཁན་ཡོད་མ་རེད་ལབ་ཀྱི་བསམ་བློ་ཞིག་ཡོད་རོགས་འདི་འདྲའི་ཡིན་དུས་པར་རྒྱབ་རྒྱབ་རྒྱབ་མཐའ་མ་འདི་ང་ཚོ་ཨོ་ད་པར་འདི་དཔེ་ཡག་པོ་འདུག་ལ་ཅོ་ལ་ཕལ་ཆེར་ཕལ་ཆེར་པར་འདི་དངོས་ཡོད་དང་མཐུན་གྱི་འདུག་ལབ་ཀྱི་བསམ་བློ་ཞིག་སླེབས་ཀྱི་འདུག

པར་ཉིས་བརྒྱ་སུམ་བརྒྱ་པར་བརྒྱབ་པ་ཡིན་ན་དེ་ནང་ནས་གདམ། བྱས། འདི་ལ edit བྱས་ཅེས་བྱ་བ་ཚང་མ་བྱས་ནས་དེ་ནས་གཞི་ནས་པར་དེ་མར་བཏོན་འདུག་ག་ལ། འདི་བདེན་པ་རེད་ལབ་བོར་ད་ཉམ་ཐག་གི་བདེན་པ་འདི་ལབ་འདུག་ག་ལ། འདི་ཉམ་ཐག་གི་བདེན་པ་འདི་བཏོན་ལ། དང་པོ་ཁོ་རང་ནི་པར་པ་ཁོ་རང་གིས་ཡང་མང་པོ་ཅིག་གདམས་ཚར་བ་འོང་འདི་འདྲ་བོ་ཆགས་དགོས་ས་ད་འདི་གི་དཔེ་ལྟ་བསྡུ་བྱ་བ་ནི་འོ་ཅི་འདི་ཆགས་ཡོད་ར་དཔེར་ན་ང་ཚོ Bollywood གི་རྒྱ་གར་གྱི་ལྟད་མོ་འཁྲབ་མཁན་དེ་ཚོ་ད།

རོ། པར་གྱི་ལབ་དོ one never understands anything from photograph ལབ་དོ། པར་ལྟ་ནས་ང་ཚོ་གང་ཡང་གོ་ཐུབ་གི་མ་རེད། ནམ་རྒྱུན་དུ་ང་ཚོ་པར་གཅིག་སྟོན་ང་ཚོ་དཔེ་བཞག་ན་ང་ཚོ་ལོ་རྒྱུས་སྐོར་ལ་སྐད་ཆ་བཤད་པ་ན། ང་ཚོ་སྔོན་མ་ལོ་རྒྱུས་ཀྱི་པར་གཅིག་མཐོང་བ་ཙམ་གྱིས་ང་ཚོ་ག་རེ་བསམ་གོ་རོ་ད་འདི་ལོ་རྒྱུས་ཀྱི་དཔང་རྟགས་རེད་ལའོ་ར་འདི་དཔང་པོ་རུ་ཆགས་གོ་ལའོ་ར། དེ་ལ་མོ་རང་གི་ལབ་ན་དེ་གད་མོ་ཞིག་མ་རེད་པར་གྱི་ང་ཚོ་ལ་གང་ཡང་བཤད་ཐུབ་གི་མ་རེད། ང་ཚོས་གི་ཕར་པར་ལ་བཤད་དགོས་རེད་ལབ་བྱོ་ར། འདི་ནང་ལོ་མང་བོ་འདི་ལས་པར་ལས་འདི་ག་དུས་ན་དུས་ཚོད་ཅིག་དང་ས་ཆ་གནས་སྟངས་ཅིག་གི་གྲུབ་འབྲས་ཅིག་རེད་ཟེར་བ། དེ་ན་དེ་རིང་ཁ་སང་ང་ཚོ་ཁར་ཚོགས་ལ་པར་འདི་ཡང་བསྐྱར་ཡང་བསྐྱར་པར་སྐྲུན་བྱེད་དུས་རོ་ཁྱོད་ཚང་གིས་འདི་ལབ་ན་བཞེས་ཏེ་ག་རེ་ངོ་བཤུས་བྱེད་དུས་རོ་ངོ་བཤུས་ད་མང་བོ་མང་བོ་བཏོན་ཡོང་དུས་རོ་དེ་ནི་ང་ཚོ་ཁ་ཆོས་ལབ་ན་པར་ད་དུས་དང་ས་ཆ་འདི་གི་ཕྱི་ལོགས་ལ་ང་ཚོ་པར་བལྟ་ཐབས་ཤིག་ཡོད་རོ། རེད། ད་གལ་ཏེ་ཁོས་ལྔ་བཅུ་ང་དགུ་དུས་ཚོད་ཀྱི་ཅིག་ག་ལབ་དགོས་རེད། སྒེར་ལངས་བྱེད་ཀྱི་ཡོད་པར་ཅིག་མཐོང་བ་ཡིན་ན། འདི་གི་དུས་དང་ས་གི་ཕྱི་ལོགས་ལ་ང་ཚོ་པར་ལྟ་གི་ཡོད་དུས་སུ་སུ་གི་ད་ཐང་གི་ལབ་ན་ཤི་རེད་ག་རེད་ཁམས་དང་མོས་པ་ལབ་དགོས་རེད་སུ་སུ་གིས་ནས་ག་རེ་ཤེས་ཀྱི་ཡོད་མེད་བྱོས་ར་འདི་ལ་བལྟས་བྱས་ཚེ་ཁྱོད་པར་འདི་འགྲེལ་བརྗོད་ཅིག་བྱེད་ཀྱི་རོ། འདི་ཡིན་དུས་པར་འདི་ཟེར་ན་ང་ཚོ་གིས་གོ་རྟོགས་ཐུབ་ཡ་ཡོད་མ་རེད་ཟེར་ན་ང་ཚོས་ཕར་ལ་པར་ལ་ཕར་འགྲེལ་བརྗོད་ཅིག་དགོས་ལབ་ཡ་གི་གཅིག་འདི་ཡིན་ང་ག་ལབ་དགོས་རེད་པར་ལ་ན་ག་རེ་རེད་ལབ་ན་ང་ཚོ་འདི་ཡས་བསམ་བློ་བཞག་དགོས་ཨེ་འགྲོ་ཞིག་མཐོང།

གནད་འགག་ཤུགས་ཆེ་ཡིན་ན་ལོ་བརྒྱད་ལ་ག་ལེ་ག་ལེ་ཁོ Nostalgia ཅིག་མ་གཏོགས་པར་དེ་ལ་ཤུགས་ཅིག་ཤུགས་ཆེན་པོ་མེད་པ་ཆགས་འགྲོ་གི་རེད་ལབ་བྱས་མོ་གིས་ཅིག་ཅིག་དྲིས་ལབ་ཡོད་དོ།
རོ་རོ།
དེ་ནས་འོ་དེ་ནས་འོ་ཅིག་མོ་གིས་ཅིག་ད་ལྟ་ཡང་པར་གྱི་ག་ལོ་བེད་སྤྱོད་ལབ་དགོས་ར་ཅིག་ད་མོ་གིས་ད་པར་དེ Industrialized Product ཅིག་འདུག་ལ་བཟོ་གྲྭ་གི་བརྒྱུད་ནས་ད་ཅིག་ར་བཟོ་སྐྲུན་བྱས་གི་ཅ་ལག་ཅིག་འདུག་ག་ལ་དེང་སང་ད་མི་ཚང་མ་གི་ལག་པ་ལ་ཡོད་རེད་པར་ཐོ་ལག་ལག་ཐོགས་ཁ་པར་ནང་བཞིན་ཡང་པར་རྒྱག་ཡ་དེ། དེ་དེ་འདྲ་ཡིན་འདུག་ག་ལ་དེ་ནི་དེ་གི་ད་བེད་སྤྱོད་ཆེ་ཤོས་གཉིས་གཅིག་ཁྱིམ་གི་ནང་མི་གི་ང་ཚོ་པར་རྒྱག་བྱོས་ར Family Album ལབ་དགོས་ར་ནང་མི་གི་པར་ལེན་བྱས་ད་ཅིག་དེ་ནི་གུང་སེང་འགྲོ་དུས་པར་རྒྱག་གཉིས་བྱས་འདི་གི་མོ་གི་དཔེ་ཡག་པོ་གཉིས་བཞག་གི་འདུག་འོ་ཅིག་མོ་འདི་སྐོར་ལ་ཁྱེད་རང་ག་རེ་འདྲ་བོ་ཚོར་སོང།

ཉར་ཡ་གི་ཐབས་ཤེས་དང་སྐོར་དངོས་ཡོད་གནས་ཚུལ་ནང་ལ Extended Family དང་དེ་འདྲ་དཔེ་དཀོན་པོ་ཆགས་འགྲོ་དགོས་ནང་མི་ཚང་མ་ཨ་ཡེ་ཨ་མྱེས་ཅོ་ཅོ་ག་ལོ་ཨ་ཁུ་ཚང་མ་མཉམ་དུ་བསྡད་དཔེ་དཀོན་པོ་ཡིན་འདུག་ག་ལ། ཡིན་ནའི་དེ་ཚོ་ཚང་མ་པར་དུས་ཚོད་གཅིག་ལ་འཛོམས་བྱས་པར་བརྒྱབ་ནས་པར་འདི་ཉར་ཡ་འདི་དགའ་བོ་བྱས་དངོས་ཡོད་གནས་ཚུལ་ལ་དེ་འདྲ་མེད་ཀྱང་མེད་པ་དེ་པར་ནང་ལ་གསལ་ཡ་དང་པར་ནང་ལ་གཅིག་ག་ལོ་དྲན་རྟེན་གྱི་དོན་དུ་ཉར་ཡ་གི་དེ་ལུགས་སྲོལ་གཅིག་ཡོད་རེད་ཟེར་ཡ་འདི་ངས་སྐད་ཆ་རྣ་བ་རོད་རོད་མཐོང་སོང་དེ་ནས་གཅིག་འོ་ཅིག་གུང་སེང་ག་ཅིག་འགྲོ་ཡ་ཞིག་འདུག་བ་དེ།

གཞུང་གི་ལས་ཀ་ག་རེ་བྱེད་བ་ཡིན་ན་གཞུང་གི་སྒྲོམ་གཞི་ནང་ལ་འཛུལ་ཡ་གི་ལས་ཀ་ག་རེ་བྱེད་བ་ཡིན་ན་པར་རྒྱག་དགོས་ཀྱི་རེད་ལ་ཡིན། ག་ལབ་ན་པར་འདི་གི་ད་མི་གི་ད་བདེན་དཔང་ཅིག་ག་ཁོ་ག་ཅིག་པར་འདི་མེད་ན་འགྲིག་གི་མ་རེད་ལ་ཡིན། འོ་འདི་དེང་སང་བེད་སྤྱོད་ཆེན་པོ་ཆགས་ཡོད་རེད་ལབ་མོ་གི་ཅིག་ལབ་ཀྱི་འདུག་འོ་འདི་འོ་འདི་ཐོག་ལ་འོ་ཅིག་ཁྱོད་རང་ག་རེ་རེད་འོ་ཅིག་བསམ་སོང། རེད་ད་སྤྱིར་བཏང་ང་ཚོ་དེང་རབས་ཀྱི་ད་རྒྱལ་ཁབ་ཅིག་ཡོད་རོ Modern State ལབ་ཡོད་རོ་དེ་ཚོ་མང་པོ་ཅིག་ག་བྱས་བྱས་སྔོན་མ་ནང་བཞིན་མ་ཡིན་པར་རོ་མི་སྒེར་སྒེར་ལ་ལྟ་རྟོག་བྱས་བྱས་རོ་དེ་འདྲ་གི་རྒྱལ་ཁབ་ཅིག་ལ་པར་འདི་གི་ད་ལག་ཆ་བྱོས་ར་མེད་དུ་མི་རུང་བ་ཅིག་རེད་ཟེར་བ། པར་འདི་གི་བརྒྱུད་བྱས་མི་འཇམ་དབྱངས་ཕུན་ཚོགས་སུ་རེད་འཇམ་དབྱངས་ཕུན་ཚོགས་ངོ་གདོང་པ་མཐོང་ཡོད་བྱོས་ར་ལམ་སང་ཟེ་རིང་ང་ཟ་རུ་ན་ང་ཚོ Computer ལ་བླུགས་བ་ཙམ་ཟེར་བ། ཨེ་དེ་འདྲ་ཅིག་ཡོད་དུས་སང་ཉིན་མི་དེ་གི་ལུས་འདུས་ག་རེ་བྱེད་ན་མི་དེ་ག་བ་ཐར་ཐབས་བྱེད་དགོས་ཡོད་ན་ཅིག་ཡོད་ར་མི་དེ་གི་ལུང་པ་ཅིག་ཕྱི་ལོགས་ཐར་ཡ་ད་ལུང་པ་ནང་ལ་ཡ་མ་འགྲོ་ཡའི་སྐབས་སུ་ཡོད་བ།

རེད་ང་འདི་གཉིས་ཀྱི་མུ་མཐོང་ད་ལྟ་ཁ་རས། ནམ་རྒྱུན་ང་ཚོ་བསམ་པ་ལ་ག་རེ་བསམ་གོ་ལབ་ན། དོན་རྐྱེན་འདི་བྱུང་རེད་ཨ། དེ་ནི་པར་མ་རེད། ནམ་རྒྱུན་ང་ཚོ་པར་ཅིག་བརྒྱབ་སྟེ་ཡོད་ཨ། འདི་གི་བརྒྱུད་བྱས་ང་ཚོ་གི་ད། འདི་སྐབས་སུ་གནས་སྟངས་ག་རེ་བྱུང་བ་དེ་ང་ཚོ་མགོ་ཚོད་པ་རེད་བསམ་གོ་རོ་ད་པར་དེའི་རྒྱུས་བྱས་རེད་རེད་རེད་རེད་རེད་མོ་རང་གིས་ལབ་ན་རེད་རེད་ང་ཚོ་པར་རྒྱབ་པའི་ལ་ར། པར་རྒྱབ་པའི་ཆེད་དུ་དང་པོ་ང་ཚོ་དོན་རྐྱེན་འདི་བྱུང་སྐོར་དེ་འགྲེལ་བརྗོད་ཅིག་བྱེད་དགོས་རོ་མིང་ཅིག་དགོས་རེད་ཟེར་རོ་ཨ་དཔེ་བཞག་ན་ད་ཨི་རག་ལ bomb ཨི་རག་ལ་དམག་འགྲོ་གོ་ལབ་ན་དེ་ནི་པར་རྒྱག་འགྲོ་གོ་རོ་ཨ།

ཀོ་རི་ཡ་དམག་ལ་པར་རྒྱབ་མ་ཐུབ་པའི་གནད་དོན་གྱི་མ་རེད་ཨ་རི་ལ་པར་རྒྱག་ཡས་པར་ཆས་ཡོད་རྒྱུ་རེད་བ་ཡིན་ནའི་ཁོ་ཚོས་མོ་ཡིས་ལབ་ན་དེ་དུས་སྐབས་དུ་ཨ་རི་གི་ཆབ་སྲིད་ཀྱི་གནས་སྟངས་དང་སྤྱི་ཚོགས་ཀྱི་བསམ་བློ་དང་སྣང་བ་ལ། དམག་དེ་ལ་ངོ་ངོ་རྒོལ་བྱེད་ཀྱི་སྐད་ཆ་ཁོ་རང་ཡོད་མ་རེད་ལྟ་གྲུབ་ཁོ་རང་མི་འདུག་ག་ལ་དེ་དེ་དེ་ནང་བཞིན་གྱི་པར་ཡང་བྱུང་ཡོད་མ་རེད། Vietnam དམག་ལ་མི་མང་དེ་ཚོ་གི་ངོ་ལ་ཨ་རི་གི་དམག་དེ་ག་རེ་ལབ་ན་ཀོ་རི་ཡ་དམག་དེ་དམར་ཤོག་དང།

ད་ལྟ་རྩོམ་འདི་ནང་ལོགས་ལ་ང་གཅིག་གནད་འགག་ཆེན་པོ་ཞིག་ག་རེ་མཐོང་སོང་ན་འདི་ལབ་འདུག། མོ་རང་གིས་ལབ་ན་པར་གྱི་དུས་ཆེན་ང་ཚོར་ག་རེ་བྱས་ལབ་ན་དེ་ན་ད། དབྱིན་ཇིའི་ནང་འདི་ལབ་འདུག New Visual Code ལབ་འདུག་ལྟ་སྟངས་གསར་པ་དེ་བྱས་རེད་བ། ལྟ་སྟངས་གསར་པ་དེ་བརྒྱུད་བྱས་ང་ང་ཚོ་དང་འཛམ་བུ་གླིང་དཀྱིལ་མ་ལ་འབྲེལ་བ་བྱས་རེད་བ། ང་ཚོ་འཛམ་བུ་གླིང་ལ་ལྟ་སྟངས་འཛམ་བུ་གླིང་མཉམ་དུ་འབྲེལ་བ་བྱེད་སྟངས་བྱས་རེད་བ། མོ་གིས་ལབ་འདུག Ethics ལབ་ལབ་འདུག།
འདི་ཁོ་རང་ང་ཚོ་འགྱུར་བ་ཐེབས་ཀྱི་ཡོད་རེད་ཟེར་བ། འོ་འདི་འོ་བྱས་འོ་འདི་སྙན་གྲགས་འདི་ཆོས་གྲགས་ཀྱི་མ་མུ་མཐུད་ནས་གསུང་རོགས་གནང་ང་འདི་སྐོར་ལ་ཞེ་དྲག་འདི་འདི་བྱེད་མ་སོང། ཨ་ལ། ངས་ག་རེ་བསམ་ཟེར་ན་ད་ད་མོ་རང་གིས་འདི་ལབ་ཡོད་དོ། པར་རྒྱག་གི་དུས་ཚོད་ཞིག་ལ་ད་ང་ཚོ་ནམ་རྒྱུན་ཨེ་ན་ཆ་ཡོད་དོ། པར་རྒྱག་དུས་ཚོད་ཞིག་ལ་ང་ཚོའི་གི། ད་དཔེ་བཞག་ན་ང་ཚོ་ས་ཆ་ཅིག་ལ་འགྲོ་བ་ཟེར་རེད་བ། ང་ང་ངེད་ཅག་དཔེ་རྒྱུན་བཞག་པ་ན་ང Ver Vermont ལ་ཕྱིན་ཡིན་རེད་བ། Vermont ལ་ཕྱིན་རྗེས་ནས་ང་རོགས་པ་རོགས་པ་གིས་ང Vermont གྱི་ས་ཆ་ཞིག་ཏུ་འཆམ་འཆམ་ཁྲིད་རོགས།

Non intervention ཡིན་གྱི་རེད། ཡིན་ནའི Non participation མ་རེད། ཁྱོད་རང་གིས་ཆ་ཤས་ལེན་གྱི་ཡོད་རེད། པར་བརྒྱབ་པའི་སྐབས་སུ་ཁྱོད་རང་གིས་ཐེ་བྱུས་མ་བྱས་དེ་ཁྱོད་རང་ཆ་ཤས་རེད་བ། འདི་ཁྱོད་རང་གིས་ཧ་ལོ་རེད། བསམ་བློ་བཏང་བྱས་ཐག་གཅོད་བྱེད་ཀྱི་ཡོད་རེད་བ། འདི་ཡིན་དུས། འདི་གི་ཐ། འདི་ཆ་ཚང་གཅིག་གི་མོ་རང་འདི་ལབ་འདུག་ང་ཚོའི་གི་བཟང་སྤྱོད་ཀྱི་བསམ་སྟངས་དང་བྱས་རེད་བ། Morality ལབ་རེད་བ། འདི་ལ་ཅིག་ཁ་ལོ་ཁྱད་པར་འགྲོ་གི་ཡོད་ཅིག་གི་ཤོད་ཀྱི་འདུག།

དོན་རྐྱེན་ཁ་ཤས་འདི་ཡོད་ལ་བརྡ་དྲག་པོ་བརྗོད་རོགས་དེང་གི་འདི་སྒྲུང་འདི་ཁོ་ན་ཧ་མོ་ངའི་སྒྲུང་འདི་དངོས་ཡོད་ཡིན་མིན་ཧ་གོ་མེད་རེད་བ་ཡིན་ན་ང་ཚོ་པར་ཅིག་འདི་ཡོད་ཨ་ཧྥི་རི་ཀ་འདི་ཡོད་ལ་སྤུ་གུ་དཔེ་ཉམ་ཐག་པོ་བྱས་སྤུ་གུ་དཔེ་ལྟོགས་བྱས་ལྟོགས་སྐམ་གྱི་ཡོད་སྤུ་གུ་མཉམ་དུ་རྒོད་ཅིག་བྱ་རྒོད་ཅིག་བྱ་རྒོད་ཡིན་ན་ད་བྱ་རྒོད་ཡོད་ཚད་དེ་གི་ནོར་མེད་ན་བྱ་རྒོད་ཅིག་ཡར་བཀྱགས་ནས་ཁྱེར་འགྲོ་ཡག་གི་པར་ཅིག་འདུག་ཨ། ད་པར་པ་འདི་ལ་ག་རེ་ལབ་རེད་ལབ་ཀྱི་ཡོད་ལབ་ན་ངེད་ཀྱིས་པར་མ་བརྒྱབ་བྱས་ངས་ཐེ་བྱུས་བྱས་ཡོད་རེད་བྱ་རྒོད་དེ་ཕར་གཏོང་ཡའི་གི་ང་ལ་ལག་པ་ཡོད་རེད་ཟེར་བ། ཡིན་ནའི་ངས་ཐེ་བྱུས་བྱས་པ་ཡིན་ན་འཛམ་གླིང་གིས་འདི་པར་དེ་མཐོང་གི་མ་རེད། འདི་པར་མ་མཐོང་ན་འདི་གིས་དཀའ་ངལ་བྱུང་བ་འདི་གིས་འཛམ་གླིང་གིས་རྟོགས་ཐུབ་ཀྱི་མ་རེད་ལབ་བྱས་རེད་བ། འདི་སྐད་ཆ་ཤོད་ཀྱི་འདུག་ཡིན་ནའི་མོ་རང་གིས་ལབ་ན་པར་གྱིས་ང་ཚོའི་གིས་ད་ཁ་ལོར་བཟང་སྤྱོད་གསར་པ་ཅིག་བསྐྲུན་ཐུབ་ཡའི་ནུས་པ་དེ་ཡོད་བ་ལ་མོ་རང་གིས་ཐེ་ཚོམ་འདུག་ཤོད་ཀྱི་འདུག། འདུག་འདུག་འདུག། མོ་རང་གིས་འདི་ན་ལབ་ཡོད་ད་པར་བསྐྲུན་ཐུབ་ཡོད་མེད་ཐེ་ཚོམ་བྱེད་ཀྱི་ཡོད་ལ་ཡང་འདི་ག་ཅིག་ལབ་ན། རེད་དམ། མོ་རང་གི་ལབ་བ་ཡིན་ན། པར་རྒྱབ་པ་དེ་ག་དུས་ཡིན་ན་ག་ལབ་བ་རེད Status Quo ལབ་བ་རེད། ག་རེ་ཡོད་བ་དེ་དེ་ག་རང་བཞག་ཡ་མ་གཏོགས་པར་དེ་གི་རྒྱབ་ནས་ཞེ་པོ་ཅིག་འཛམ་བུ་གླིང་མགོ་རྟིང་ལོག་འགྲོ་ཡ་ད་ད་ལྟའི་གནས་སྟངས་དེ་མགོ་གཤམ་ལོག་ཡ་ལབ་དགོས་རེད་ཅིག་ཡོ་རང་སྤྱིར་བཏང་འགྱུར་བ་བཏང་ཡ་ལ་པར་དེ་ལ་དེ་ཡོད་མ་རེད་འདི་ད་ཨེ་ནི་ཁོ་རང་ནི་ག་ལབ་བ་རེད་ད་སྤྱིར་བཏང་མོ་གི་མོ་གི་ད་ག་ལབ་བ་པར་ལ་ལྟ་སྟངས་དེ་དེ་ག་ལབ Critical རེད་དོ་ད་དེ་ག་ལབ་བ་རེད། རེད་དོ། དེ་མོ་གི་པར་ལ་སྐྱོན་བརྗོད་སྐྱོན་བརྗོད་གི་རྣམ་པའི་ཐོག་ནས་ལག་གོ་རེད་ད་དེ་དེ་དོ་མོ་གི

ང་ཚོ་གཙོ་བོ་དེ་དུས་རྐང་པ་འདྲེན་ཏེ་ཡ་བུ་གི་ཅིག་བྱེད་ལ་ཡང་གི་ཅིག་ཡོད་ར་ན་ཚ་དྲོ་ཞིག་དོ། དེ་ན་ཞིག་གཅིག་པ་ཅིག་ཅང་ལ་པར་རྒྱག་ཡ་དེ་ཡང་ས་ཆ་ག་པར་སླེབས་ན་ད་དེ་ཡིན་གྱི་མི་གྱི་པར་ལག་ཏུ་ཁ་པར་མ་གཏོགས་ཅིག་པར་རྒྱག་ཡ་དེ་ཡང compulsion ཆགས་བསྡད་ཡོད་རེད་ད་ནི་མོ་གི་དེ་དུས་ནས་ད་ལུང་བསྟན་ལུང་བསྟན་བྱས་ཤག་དེ་ནི་ང་གི་རྩོམ་འདི་ད་དངོས་གནས་ད་ལོར་དེང་སང་དུས་ཚོད་ལ་གནད་ལ་ཕིགས་པ་ལབ་དགོས་རེད་ད་དངོས་གནས་དོན་དག་ཏག་ཏག་ཡོད་བཟོ་འདྲ་བོ་ཅིག་བྱས་བརྗོད་བྱ་བདེན་པར་མཐོང་སོང་དེ་ནི་ཧ་ལམ་ང་ཚོ་གི་ལེ་ཚན་འདི་གི་བརྒྱུད་ནས་གསན་པ་པོ་ལ་ཡང་ད་འདི་གི་བྲོ་བ་ཏོག་ཙམ་སླེབས་ཡོང་བའི་རེ་བ་ཡོད།

བྱུ་ཙལ་ཁོ་རང་གི painting དེ་ག་རང་གི་དེ་གི་ག་རང་གནས་འགའ་དེ་གི་རྩ་ཆེ་ལི་ཏིང་ལ་སྦྱོར་བ་ཐེབས་པའི་ལ་ནི་ཁོ་གི་ད་དམ་ཚིག་གི་མོ་གི་ལ་ཇུ་དེ་དག་སྐད་ཆ་འབྲེལ་བ་ཡོད་བརྗོད་གི་རྩོམ་གྱི་སྐད་གྲགས་ཆེན་པོ་ཡོད་རེད་དེ་ནི་རྗེས་མ་མུ་མཐུད་ག་ལབ་གོ་སྐབས་རག་པ་ན་ཨུ་རྒྱན་འདིའི་སྐོར་ལ་ང་གཉིས་ལེ་ཚན་གཅིག་བཟོ་ཐུབ་པ་ཡིན་ན་ཡག་པོ་ཡོད་ས་བསམ་གི་ཡོད། ཨོ་རེད་ཡ་ཡ་ཡ་ངས་འདི་རྩོམ་འདི་ཀློག་མ་བྱུང་ཡིན་ནའི་ང་ཚོ་རེད་འདི་ཀློག་བྱས་འདི་ག་ལ་བཟོ་བའི་ཐབས་ཤེས་ཤིག་ཤིག་རོ།